འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་འབྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ།
འཛམ་གླིང་གསར་པ་འདི་ཡི་ནང་གི་དོན་དངོས་ཀྱི་གནས་ཚུལ་ལ་ངེས་ཤེས་ཇེ་མང་དུ་འགྲོ་བཞིན་པའི་སྐབས་འདིར། མི་ཡི་འཕྲོད་བསྟེན་གྱི་ཐོག་ལ་དོ་སྣང་བྱེད་མཁན་ཡང་མང་དུ་འགྲོ་བཞིན་པ་ཞིག་རེད། བོད་མིའི་སྤྱི་ཚོགས་ཀྱི་ནང་ལ་ཡང་མི་མང་པོ་ཞིག་གིས་རང་གི་འཕྲོད་བསྟེན་ཡར་རྒྱས་གཏོང་འདོད་སྔར་ལས་ལྷག་པ་བྱེད་བཞིན་པ་དང། འཕྲོད་བསྟེན་ཡར་རྒྱས་ཀྱི་ཆེད་ཀྱི་ལུས་རྩལ་ཅི་འདྲ་བྱེད་དགོས་པའི་སྐོར་ལ་དྲི་བ་གཏོང་མཁན་ཡང་ཇེ་མང་དུ་འགྲོ་བཞིན་པ་ཞིག་རེད་འདུག།

རྒྱུག་ཤར་གློད་པའི་ཕན་ཡོན་གྱི་སྐོར་ལ་ཞིབ་འཇུག་བྱས་པའི་སྙན་ཐོ་ཞིག་ཨ་རིའི་ཧར་ཝར་གཙུག་ལག་སློབ་གྲྭའི་གནས་ཚུལ་སྤེལ་འདུག་པ་ལྟར་ན། དམའ་མཐའ་ལ་ཡང་ཉི་མ་རེ་རེ་ལ་སྐར་མ་ལྔ་ནས་བཅུ་ཙམ་བར་རྒྱུག་ཤར་གློད་པ་ཡིན་ན་ཡང། དེ་ཡིས་རྒྱུག་ཤར་མི་གློད་མཁན་གྱི་མི་ལས་ཀྱང་ལོ་འགའ་ཤས་ཀྱི་ཚེ་རིང་དུ་གཏོང་ཐུབ་ཀྱི་ཡོད་པ་ཤེས་རྟོགས་བྱུང་ཡོད་པ་རེད། རྒྱུག་ཤར་གློད་པའི་ཕན་ཡོན་གྱི་ཐད་ལ་རྒྱུག་ཤར་གློད་རྒྱུ་ལ་སྐུལ་སློང་བྱེད་མཁན་གྱི་འཕྲོད་བསྟེན་གྱི་དྲ་རྒྱ་ཞིག་ནང་ཕན་ཡོན་ཉི་ཤུ་ཐམ་པ་ཟིན་ཐོར་བྱས་འདུག་པའི་ནང་ལ། སྤྱིར་བཏང་རྒྱུག་ཤར་གློད་པ་ཡིས་ཕྱིའི་ལུས་བདེ་ཐང་དང་ནུས་པ་ཅན་ཆགས་པ་མ་ཚད་ནང་སེམས་ཀྱི་འཕྲོད་བསྟེན་ལ་ཕན་གྱི་ཡོད་པ་ཞིག་རེད། གལ་ཏེ་ཁྱོད་ཀྱིས་རྒྱུག་ཤར་གློད་མགོ་བཙུགས་པ་ཡིན་ན། རང་གིས་རང་ལ་སྤོབས་པ་ཆེ་རུ་ཡོང་རྒྱུ་དང་ལུས་ཀྱི་ལྗིད་ཚད་ཆག་རྒྱུ། ལུས་ཀྱི་ལྗིད་ཚད་སྟངས་འཛིན་བྱེད་ཐུབ་རྒྱུ། ལོ་གཞོན་དུ་འགྲོ་བའི་རྣམ་པ་མཐོང་ཐུབ་པ། ལུས་ཀྱི་དྲི་མ་དང་དྲེག་པ་ཕྱི་ལ་འཐོན་པ། ལུས་སེམས་གཉིས་ཀ་ཡི་ནུས་པ་ཡར་རྒྱས་འགྲོ་བ། ལས་ཀ་དང་དཀའ་ངལ་སོགས་ལ་གདོང་ལེན་བྱེད་པའི་ནུས་པ་ཆེ་རུ་འགྲོ་བ། སེམས་པ་སྐྱིད་དུ་འགྲོ་བ། མི་ཚེ་ལ་དོན་ཡོད་པའི་ཚོར་བ་ཡོང་བ། མི་ཚེའི་ནང་བྱ་བ་བྱེད་རྒྱུའི་འདུན་པ་ཆེ་རུ་འགྲོ་བ། ལས་དོན་ཅི་བྱས་ཀྱང་དེ་ལ་གྲུབ་འབྲས་བཟང་དུ་འགྲོ་རྒྱུ། ལུས་ཀྱི་མདོག་བཟང་དུ་འགྲོ་རྒྱུ། སེམས་ཀྱི་དཀའ་ངལ་གདོང་ལེན་བྱེད་པའི་ནུས་པ་ཆེ་རུ་འགྲོ་རྒྱུ། ལུས་རྩལ་འདྲ་མིན་བྱེད་འདོད་ཆེ་རུ་འགྲོ་རྒྱུ། ལུས་སྟོབས་ཆེ་རུ་འགྲོ་རྒྱུ། སྙིང་གི་ན་ཚའི་ཉེན་ཁ་ཆུང་དུ་འགྲོ་རྒྱུ། རུས་པ་སོབ་སོབ་ཆགས་པའི་ཉེན་ཁ་ཆུང་དུ་གཏོང་ཐུབ་པ། ཤ་ཁུ་ཆེ་རུ་འགྲོ་བ། ཁྲག་ཤེད་མཐོ་བའི་ཉེན་ཁ་ཆུང་དུ་གཏོང་བ། གློ་བ་ཡི་ནུས་པ་ཡར་རྒྱས་གཏོང་བ། ཕྱོགས་ཡོངས་ཀྱི་ལུས་སེམས་ཀྱི་བདེ་ཐང་ཡག་ཏུ་འགྲོ་རྒྱུ་ཡིན་པ་སོགས་ཀྱི་འགྲེལ་བརྗོད་བྱས་འདུག་གོང་ཞུས་ཀྱི་དཀའ་ངལ་དེ་ཚོ་མང་པོ་ཞིག་ལོ་ན་ཆེ་རུ་འགྲོ་བ་དང་ཡོང་གི་ཡོད་པ་དང། གལ་ཏེ་རྒྱུག་ཤར་བྱས་ན་ལོ་རྒས་དུས་ཀྱི་འཕྲོད་བསྟེན་གྱི་དཀའ་ངལ་མང་པོ་ཞིག་ཆུང་དུ་གཏོང་ཐུབ་ཀྱི་ཡོད་པ་རེད། དཔེར་ན་ལོ་ཆེ་རུ་འགྲོ་དུས་ལུས་ཀྱི་ཚུགས་ཤོར་བ་དང། གོམ་པ་སྤོ་དུས་ས་ལ་ལས་སླ་པོ་ཡིས་འགྲིལ་བ་སོགས་ཀྱི་དཀའ་ངལ་ཡོང་གི་ཡོད་པ་དེ་ཚོ་ལོ་མ་རྒན་གོང་ནས་རྒྱུག་ཤར་གློད་པ་དང་ལུས་རྩལ་རྩེས་ན་དེ་ཡིས་ཕན་རྒྱུ་ཡོད་པ་ཞིག་རེད། ཡང་རྒྱུག་ཤར་གློད་དུས་ནང་སེམས་ལ་ཕན་སྟངས་ཀྱི་ཐད་ལ་འགྲེལ་བརྗོད་བྱས་པའི་ནང་ལ། ཚེ་ཡི་ལུས་ཀྱི་འཕྲོད་བསྟེན་བཟང་དུ་འགྲོ་དུས་སྤྱི་ཚོགས་ནང་མི་གཞན་དང་མཉམ་དུ་འབྲེལ་བ་བྱེད་འདོད་ཆེ་རུ་འགྲོ་རྒྱུ་ཡོད་པ་དང། དེའི་བརྒྱུད་ནས་རང་གི་མི་ཚེའི་མྱོང་བ་ལ་འགྱུར་བ་ཆེན་པོ་འགྲོ་བ་དང་མི་གཞན་གྱི་ཐོག་ལ་ལྟ་ཚུལ་ཡང་བཟང་དུ་འགྲོ་གི་ཡོད་པ་རེད། འདི་ནི་རང་ལ་བཟང་སྤྱོད་ཀྱི་འགྱུར་བ་གཏོང་བའི་ལྡེ་མིག་ལྟ་བུ་ཞིག་ཡིན་པ་དང། དེ་ཡིས་རང་གི་མི་ཚེ་བཟང་དུ་འགྲོ་བ་མ་ཚད་རང་གི་ཁོར་ཡུག་ནང་སྤྱི་ཚོགས་ཡོངས་ཀྱི་གནས་སྟངས་དེ་སྔར་ལས་བཟང་བ་ཡོད་པ་མཐོང་གི་ཡོད་པ་ཞིག་རེད། དེར་བརྟེན་ཁྱོད་ཀྱིས་རྒྱུག་ཤར་གློད་ནས་ལུས་རྩལ་རྩེས་ན་རང་ཉིད་གཅིག་པུ་མིན་པར་རང་གི་འཛམ་གླིང་དེ་ཡང་སྔར་ལས་ལྷག་པ་ཞིག་ལ་འགྱུར་རྒྱུ་ཡོད་པ་རེད། ཡང་གལ་ཏེ་རྒྱུག་ཤར་གློད་རྒྱུ་ལ་འདོད་པ་མེད་མཁན་དང་ལུས་ཀྱི་གནས་སྟངས་ཀྱི་ཆ་ནས་རྒྱུག་ཤར་གློད་མི་ཐུབ་མཁན་གྱི་མི་ཞིག་ཡིན་ན། དེ་ལ་སེམས་ཁྲལ་བྱེད་མི་དགོས་པ་ཞིག་རེད། ཅི་རེད་ཟེར་ན་གོམ་པ་བརྒྱབ་ནས་འཆམ་འཆམ་འགྲོ་བ་ཡིན་ན་ཡང། དེ་ཡིས་འཕྲོད་བསྟེན་ལ་ཕན་རྒྱུ་ཡོད་པ་འཕྲོད་བསྟེན་ཞིབ་འཇུག་པ་ཁག་དང་སྨན་པ་སོགས་ཚང་མ་ཡིས་ངོས་འཛིན་མཛད་རྒྱུ་ཡོད་པ་ཞིག་རེད། ཨ་རིའི་ཧར་ཝར་གཙུག་ལག་སློབ་གྲྭ་ཡིས་སྤེལ་བའི་སྙན་ཐོ་དེའི་ནང་བརྗོད་པ་ལྟར་ན། གོམ་པ་བརྒྱབ་ནས་དཔེར་ན་ཕྱི་རོལ་གྱི་ཁོར་ཡུག་ལ་ལྟ་བར་འགྲོ་བ་དང། དགོན་པ་སོགས་ལ་སྐོར་བར་འགྲོ་བ་སོགས་གོམ་པ་སྤོས་པ་ཡིན་ན། དེས་ཀྱང་འཕྲོད་བསྟེན་ལ་གོང་དུ་རྒྱུག་ཤར་གློད་པའི་ཕན་ཡོན་ལྟ་བུ་དང་ཕྱོགས་མང་པོ་ཞིག་དང་འདྲ་བར་བརྗོད་པ་རེད། ཡང་མེ་ཡོ་ཁེ་ལི་ནིག་སྨན་གཏོང་ཁང་གིས་གནས་ཚུལ་སྤེལ་བའི་ནང། གོམ་པ་རྒྱག་པའི་ཕན་ཡོན་སྐོར་ལ་བརྗོད་པ་ལྟར་ན། རྒྱུན་ཆགས་གོམ་པ་བརྒྱབ་ནས་ལུས་ཀྱི་ལྗིད་ཚད་སྟངས་འཛིན་བྱེད་ཐུབ་པ་དང་སྙིང་གི་ན་ཚ་དང་ཁྲག་ཤེད་མཐོ་བའི་ན་ཚ། གཅིན་པ་མངར་མོ་ཡི་ན་ཚ་ཡི་རིགས་གཉིས་པ་སོགས། ན་ཚ་མང་པོ་སྔོན་འགོག་བྱེད་ཐུབ་པར་ཕན་རྒྱུ་ཡོད་པ་དང། རུས་པ་དང་ཤ་ཁུ་སྲ་རུ་འགྲོ་རྒྱུ། སེམས་ཀྱི་སྤྲོ་བ་དང་བདེ་སྐྱིད་ཆེ་རུ་འགྲོ་རྒྱུ། གཟུགས་པོ་བརྟན་པོ་ཆགས་ནས་ས་ལ་མི་འགྲིལ་བར་ཕན་པ་སོགས་ཡོང་གི་ཡོད་པའི་གནས་ཚུལ་བཀོད་འདུག་ཡང་གོམ་པ་སྤོ་སྟངས་ཀྱི་ཐད་ལ་ཇི་ཙམ་གྱིས་མགྱོགས་པོ་དང་རྒྱུད་རིང་པོར་འགྲོ་བ་དེ་ཙམ་གྱིས་འཕྲོད་བསྟེན་ལ་ཕན་ཤུགས་ཆེ་བ་ཡོད་པ་རེད། ཡང་གོམ་པ་སྤོ་དུས་ལུས་ཀྱི་ཚུགས་ཅི་ལྟར་བཟུང་དགོས་པའི་ཐད་ལ་མེ་ཡོ་སྨན་ཁང་གིས་འགྲེལ་བརྗོད་བྱས་པ། མགོ་སྒུར་བྱས་ནས་མིག་རྐང་མདུན་དུ་མ་བལྟས་པར། མགོ་གྱེན་དུ་བསྲངས་ནས་མིག་ཐད་ཀར་ལྟ་རྒྱུ་དང། སྐེ་དང་ཕྲག་པ་སྒལ་པ་སོགས་ལྷོད་ལྷོད་བྱེད་རྒྱུ་ལས་མཁྲེགས་པོར་མི་བྱེད་རྒྱུ། གྲུ་མོ་བཀུག་ཙམ་བྱས་ནས་ལག་པ་གཉིས་རང་དབང་གི་ཐོག་ནས་གཡུག་ནས་བསྐྱོད་རྒྱུ། ལྟོ་བ་ཡི་ཤ་དགུ་ཏོག་ཙམ་མཁྲེགས་པོར་བྱེད་རྒྱུ་དང། སྒལ་པ་དྲང་པོར་བསྲངས་ནས་བསྐྱོད་དགོས་པ། དེ་བཞིན་གོམ་པ་སྤོ་བའི་སྐབས་སུ་འཇམ་པོ་ཡི་ཐོག་ནས་སྤོ་རྒྱུ་དང། རྐང་པ་འདེགས་འཇོག་བྱེད་སྟངས་དེ་ཡང་དང་པོ་ཕྱི་རྟིང་ས་ལ་གཏུགས་ནས་རིམ་བཞིན་རྐང་པ་ཡི་མཛུབ་རྩེ་ས་ལ་གཏུགས་ནས་གོམ་པ་སྤོ་དགོས་ཀྱི་ཡོད་པ་བཅས་ཡིན་པའི་འགྲེལ་བརྗོད་བྱས་འདུག་ཡང་དུས་ཚོད་རིང་ཐུང་ཅི་ཙམ་འགྲོ་དགོས་པའི་ཐད་ལ་ཨ་རིའི་འཕྲོད་བསྟེན་དང་མིའི་ཞབས་ཞུའི་ལྷན་ཁང་གིས་ལམ་སྟོན་བྱས་པའི་ནང་ལ། གཟུགས་པོ་ཐང་པོ་ཡོད་མཁན་གྱི་མི་རྣམས་ལ་མཚོན་ན། མགྱོགས་ཚད་འབྲིང་ཙམ་སོང་ན་སྐར་མ་བརྒྱ་དང་ལྔ་བཅུ་ཙམ་ཉི་མ་རེ་ལ་ཆུ་ཚོད་གཉིས་དང་ཕྱེད་ཀ་ཙམ་བསྐྱོད་རྒྱུ་དང། མགྱོགས་ཚད་མགྱོགས་ཙམ་སོང་ན་སྐར་མ་བདུན་ཅུ་དོན་ལྔ་ཙམ་སྤྱོད་རྒྱུ། ཡང་ན། དེ་དང་བསྟུན་ནས་མགྱོགས་ཚད་དང་དུས་ཚོད་རང་གིས་ཐག་གཅོད་བྱས་ནས་སྟངས་འཛིན་བྱ་རྒྱུ་བཅས་རེད། གསན་མཁན་རྣམ་པ་ཚོ་གོང་དུ་ཞུས་པ་དེ་ནི་ལུས་རྩལ་གྱི་ནང་ནས་ཆེས་ལས་སླ་ཤོས་དང་རྩེད་བདེ་ཤོས་གཉིས་ནི་རྒྱུག་ཤར་གློད་རྒྱུ་དང་གོམ་པ་སྤོ་རྒྱུ་དེ་ཡིན་པའི་སྐོར་དང། ལུས་རྩལ་དེ་ཡི་ཕན་ཡོན་དང།